ངལ་རྩོལ་སྐྱིད་སྡུག་གིས་ཚོང་ལས་ཆེ་ཁག་ལ་གླ་མི་རྣམས་ལ་ཐུབ་ཚོད་མི་ཡོང་བའི་ཕྱིར་འགན་ལེན་དགོས་ཞེས་ནན་སྐུལ་གནང་ཡོད་འདུག་དེ་ཡང་ཨོ་སྟྲེ་ལི་ཡའི་རྒྱལ་ཡོངས་ངལ་རྩོལ་སྐྱིད་སྡུག་གིས་བཏོན་པའི་སྙན་ཐོ་གསར་པ་དེའི་བརྒྱུད། ཨོ་སྟྲེ་ལི་ཡའི་ཞིང་ལས་སྡེ་ཚན་ནང་ལས་མིའི་གནས་སྟངས་ཧ་ཅང་སྐྱོ་པོ་ཡོད་པ་མ་ཟད། ལས་མི་གསུམ་ཆ་གཉིས་ཙམ་ལ་ཆུ་ཚོད་རེར་ཆ་སྙོམས་གླ་ཕོགས་ཨོ་སྒོར་བཅོ་ལྔ་ལས་ཉུང་བ་རག་གི་ཡོད་པ་ཐོན་ཡོད་འདུག།

ང་རང་ལས་ཀ་དེ་འགོ་བཙུགས་སྐབས་དེ་མགྱོགས་པོ་དགོས་པ་དང། ཅུང་དཀའ་མོ་ཡང་ཡོད་པ་ཤེས་ཀྱི་ཡོད་ཡིན་ནའི་གནས་སྟངས་ཐབས་སྡུག་དེ་འདྲ་ཡོད་རེད་བསམ་པའི་ཡུལ་ལ་མ་བྱུང། དེ་བཞིན་ན་ཏ་སི་ཡ་ལགས་ཀྱི་གཅེན་མོ་ཨ་མི་ར་ལགས་ཀྱང་ཞིང་ལས་གནང་སྐབས་དབང་ཡོད་ཐུབ་ཚོད་མྱོང་དགོས་པ་བྱུང་ཡོད་ཀྱང་ཁོང་མོར་ལས་ཀ་དགོས་ངེས་ཆེ་བས་བྱེད་ཐབས་བྲལ་སོང་ཞེས་ཁོང་མོས་གསུངས་དོན།

རྒྱལ་ཡོངས་ངལ་རྩོལ་སྐྱིད་སྡུག་གི་ཉམས་ཞིབ་བརྒྱུད་ངལ་རྩོལ་ཅན་གྱི་ལས་མི་མང་ཆེ་བར་གླ་ཕོགས་དང་ཡིག་ཆ་སོགས་ཁྲིམས་མཐུན་མེད་པ་ཐོན་ཡོད་འདུག་རྒྱལ་ཡོངས་ངལ་རྩོལ་སྐྱིད་སྡུག་གི་འགན་འཛིན Caterina Cinanni ལགས་ཀྱིས་ཚོང་ལས་ཆེ་ཁག་ཡོངས་ལ་གནད་དོན་དེའི་ཐད་མཉམ་ལས་གནང་བར་ནན་སྐུལ་གནང་དོན།

ཚོང་ཁང་ཆེན་པོ་དེ་གཉིས་ཀྱིས་ཁོ་ཚོས་ད་བར་མུ་མཐུད་གླ་མིར་ལྟ་སྐྱོང་ལེགས་པར་བྱེད་ཀྱི་ཡོད་ཚུལ་བཤད་ཡོད་ཀྱང། ཆི་ན་ནི་ལགས་ཀྱིས་ཚོང་ལས་དེ་དག་གིས་ཡིག་ཐོག་ཏུ་བཀོད་པའི་སྲིད་བྱུས་རྣམས་དངོས་སུ་ལག་ལེན་འཁེལ་གྱི་མེད་ཅེས་ཁོ་མོས་གསུངས་དོན། They are a billion dollar industry, they profit from the ཚོང་ལས་ཆེ་ཁག་དེ་དག་གིས་གླ་མི་དང་ལྷག་པར་དུ་ཞིང་ལས་བྱེད་མཁན་གྱི་མི་ཚོར་བརྟེན་ནས་ཁེ་བཟང་ཆེན་པོ་བཟོ་གི་ཡོད་པས་ཁོ་ཚོའི་ཚོང་ཟོག་ལེན་སའི་ཞིང་ལས་ཁག་ལ་འབྲེལ་ཡོད་སོ་སོའི་ལས་མི་རྣམས་ལ་ཁྲིམས་དང་མཐུན་པའི་གླ་སྤྲོད་པར་ནན་སྐུལ་ཡང་ཡང་བྱེད་དགོས་པ་ཡིན། དེ་བཞིན་ངལ་རྩོལ་སྐྱིད་སྡུག་གིས་མི་ཚང་མར་ཤིང་འབྲས་སོགས་ཉོ་སྐབས་དེ་ག་ནས་བྱུང་གི་ཡོད་མེད་སྐོར་རྟོག་ཞིབ་གནང་དགོས་ཞེས་གསུངས་ཡོད། དེ་མཚུངས Victoria ཞིང་པའི་ལྷན་ཚོགས་ཀྱི་འགན་འཛིན་གཞོན་པ Emma Germano ལགས་ཀྱིས། ཚོང་ཁང་ཆེན་པོ་དེ་དག་ལས་ཅ་ལག་ཉོ་མཁན་གྱི་མི་རེ་ངོ་རེ་ལ་འགན་འཁྲི་ཡོད་ཅེས་ཁོང་མོས་གསུངས་དོན། ང་ཚོས་ཞིང་པ་ནས་ཚོང་ཁང་ཁག་ལ་ཚོང་ཟོག་ག་འདྲ་སླེབས་ཀྱི་ཡོད་མེད་སྐོར་མི་དམངས་ལ་ཕྱི་གསལ་ནང་གསལ་སྟོན་དགོས། དཔེར་ན། ཐོག་མར་ཞིང་པ་ཚོས་གོང་ག་ཚོད་ལ་བཙོང་གི་ཡོད་པ་དང། དེའི་རྗེས་ཚོང་ཁང་ནས་གོང་ག་ཚོད་སྣོན་གྱི་ཡོད་པ། ཚོང་ལས་དེ་དང་འབྲེལ་ཡོད་ཞིང་ལས་རྣམས་ཀྱི་ལས་ཀ་ལས་ཕྱོགས་ལུགས་དང་མཐུན་པ་ཡིན་མིན་སོགས་ཆ་ཚང་ཤེས་ན།